གྲུ་བཞི་ལོངས་ཀྱི་བདུད་ཅེས་ནི་ཡོངས་སུ་བླང་ཐོབ་པ་སྟེ། དཔའ་ལྡན་ཨ་ཏི་ཤ་ཡི་སྡོམ་པ་དེ་མ་གཏོགས་སྡོམ་པ་གཞན་ལ་དེ་ལྟ་བུ་ཅིག་ཡོད་མ་རེད། ལོངས་སྤྱོད་རོལ་བ་ཅིག་མ་གཏོགས། ཡོངས་སུ་རྫོགས་པ་ཅིག་གྲུ་བཞི་ལོངས་ལ་འཇགས་ཅེས་ནི་ཡོངས་སུ་བླང་ཡ་ཡོད་མ་རེད། གྲུ་བཞི་ལོངས་ཟིན་ཏེ། རང་རང་གིས་བཤད་ཚུལ་མི་འདྲ་མང་པོ་ཡོད་རེད་དེ་ཀྱེ་ཀྱེ་བདེ་ཆེན་སྙིང་གི་གསང་ཐིག་སྐོར་ལ་འདིའི་ཁ་སྐོང་མ་བྱེད། ང་ཚོ་གདན་ཁ་གང་མ་དེ་འདྲ་གྲུ་བཞི་གཅིག་གྲུ་བཞི་གཅིག་ཡོད་རེད་པ་ཁོ་ལ་ཟུར་བཞི་ཡོད་རེད་པ་ཟུར་བཞི་པོ་དེ་ག་པར་འཐེན་པ་ཡིན་ན་མཉམ་དུ་ཡོང་དགོས་རེད་མ་གཏོགས་ཟུར་བཅོ་བརྒྱད་གང་ལ་འཐེན་ཡས་མི་རུང་བ། ཟུར་ག་པར་ལག་པ་འཆང་པ་ཡིན་ན་ཟུར་བཞི་ག་སྒང་ག་མཉམ་དུ་ཅིག་འགུལ་སྐྱོད་གཏོང་དགོས་རེད་པ། དེ་ནང་བཞིན་བྱས་བྱས་ནས་འགོ་བཤེས་གཉེན་བསྟེན་ཚུལ་ནས་བཟུང་སྟེ་མི་སློབ་པའི་ཟུང་འཇུག་བར་དུ་ལམ་གྱི་གནད་ག་པར་ལག་པ་འཆང་པ་ཡིན་ན་ལམ་ཡོངས་རྫོགས་ཆ་ཚང་ཆ་ཚང་བྱས་ནས་ཉམས་སུ་བླང་རྒྱུ་ཡོད་པ་དེ་ནི་ཨ་ཏི་ཤ་ཡི་གདམས་ངག་དེ་རེད། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤའི་གདམས་ངག་དེ་རེད་ཟེར་གསུངས་པར། བསྟན་པ་ཐམས་ཅད་གྲུ་བཞི་ལམ་གྱིས་ཁྱེར་ཤེས་པ་ང་ཡི་བླ་མ་བཀའ་བརྒྱུད་མིན་པ་མེད་ཟེར་གི། འོག་ཏུ། ཞེས་སོགས་ལམ་གྱི་ལུས་ཡོངས་སུ་རྫོགས་པ་ལ་སློབ་ཚུལ་འདི་ཇོ་བོ་ཨ་ཏི་ཤ་བོད་དུ་བྱོན་པའི་བཀའ་དྲིན་ཁོ་ན་ལས་བྱུང་བར་གསུངས། རྗེ་ཐམས་ཅད་མཁྱེན་པའི་ཐུགས་ཀྱི་བཞེད་པའི་མཐིལ་ཡིན་པ་ནི་རྗེ་རིན་པོ་ཆེ་ཉིད་ཀྱི་གསུང་ལས་ཡང་ཡང་འབྱུང་སྟེ། རིམ་ལྔ་གསལ་བའི་སྒྲོན་མེ་ལས་བཤེས་གཉེན་བསྟེན་ཚུལ་ནས། བཟུང། འབྲས་བུ་ཟུང་འཇུག་གི་བར་གྱི་ལམ་གྱི་རིམ་པ་རྣམས་གསུངས་པའི་རྗེས་སུ། ལམ་གྱི་ལུས་ཡོངས་སུ་རྫོགས་པ་དེ་ལ་གོ་བ་ལེགས་པོར་ཆགས་ནས་ཉམས་སུ་ལེན་པ་ནི་ལམ་རྫོགས་པར་བགྲོད་པའི་གཞི་ཚང་བར་ཐེབས་པ་ཡིན་པས་གཞན་དང་མི་འདྲ་ལ་ཞེས་སོགས་སོ། འགོ་བཤེས་གཉེན་བསྟེན་ཚུལ་ནས་མི་སློབ་ཟུང་འཇུག་གི་བར་དུ་བས་ལུས་ཡོངས་སུ་རྫོགས་པ་ཅིག་ཉམས་སུ་བླངས་པ་ཡིན་ན། སྤྱིར་བཏང་གི་ལམ་ཉམས་སུ་བླངས་པ་དེ་དང་འདྲ་ས་ཁྱོན་ནས་ཡོད་མ་རེད། ལམ་ཡོངས་སུ་རྫོགས་པ་རྒྱུད་ལ་སྐྱེས་མེད་པ་ཡིན་ན་ཡང་དེ་ལ་བག་ཆགས་བརྟན་པོ་ཞིག་བཞག་ནས་མ་འོངས་པ་ན་མྱུར་དུ་རྒྱུད་ལ་སྐྱེ་ཡས་ཀྱི་རྟེན་འབྲེལ་འགྲིག་ཐུབ་པ་རེད། འོ་དེ་སོང་ང་གཞི་ཚང་བར་ཐེབས་པ་ཡིན་པས་གཞན་དང་མི་འདྲ་ཟེར། ཞེས་གསུངས། རྡོ་རྗེ་འཆང་ཆེན་པོའི་ལམ་གྱི་རིམ་པ་ལས་ཀྱང། ལམ་ལ་ཐོག་མར་སློབ་པ་ནས་མཐར་འབྲས་བུ་མངོན་དུ་བྱེད་ཚུལ་གྱི་བར་ཡོངས་རྫོགས་གསུངས་པའི་མཐར། དེ་ལྟ་ན་ཐུན་མོང་ལམ་ཐོག་མར་ལམ་ཐུན་མོང་བ་ལ་སྦྱངས་ནས་རྗེས་སུ་སྤྱོད་པ་ན་བླ་མ་མཉེས་པར་བྱས་ནས་རྣམ་པར་དག་པའི་དབང་ལམ་ཟབ་མོའི་རྟེན་དུ་འགྲུབ་པར་ནུས་ངོ་ཤེས་པ།

རྒྱུ་དང་འབྲས་བུ་གཉིས་ཀ་ཡི་དགོས་པའི་ནི་ཐུན་མོང་ལམ་དེ་བྱང་ཆུབ་སེམས་རིན་པོ་ཆེ་དེ་རེད་པ་ཇི་བཞིན་བསྐྱེད་ནས་མཁས་པའི་དེད་དཔོན་གྱི་མགོན་ལ་བརྟེན་ནས་རྒྱུད་སྡེ་རྒྱ་མཚོ་ཆེར། ཞུགས་ནས་ཡོངས་རྫོགས་མན་ངག་བསྟེན་པ་དེས་ཟེར། འོ་དེ་སོང་དུས་དབང། ཞུས་ནས་ཡོངས་རྫོགས་མན་ངག་བསྟེན་པ་དེས་ཟེར་བ་དེ་འདྲ་གཅིག་གོ་བ་རེད། དལ་འབྱོར་ཐོབ་པ་དོན་དང་ལྡན་པར་བྱས། རྣལ་འབྱོར་ངས་ཀྱང་ཉམས་ལེན་དེ་ལྟར་བགྱིས་ཐར་འདོད་ཁྱེད་ཀྱང་དེ་བཞིན་བསྐྱང་འཚལ་ལོ་ཞེས་གསུངས་པ་ལྟར་རོ། དེས་ན། རྗེ་ཐམས་ཅད་མཁྱེན་པ་ལ་དངོས་སུ་མན་ངག་ཞུས་ཀྱང། སྔར་ནས་གསུངས་པ་དེ་དག་ལས་ལྷག་པ་གསུང་དུ་མེད་པས། རྗེ་ཐམས་ཅད་མཁྱེན་པ་དངོས་སུ་ཞལ་གཟིགས་ནས་མན་ངག་ཞུས་པ་ཡིན་ནའི་གསུང་ཡ་དེ་ལས་ལྷག་པ་གསུང་ཡ་ཡོད་མ་རེད། བློ་གྲོས་དང་ལྡན་པ་རྣམས་རྡོ་རྗེ་འཆང་བློ་བཟང་ཆོས་ཀྱི་རྒྱལ་མཚན་གྱི་མན་ངག་མདོ་སྔགས་གཉིས་ཀ་ཡི་ལམ་གྱི་ལུས་ཚང་བ་དེ་རྗེ་ཐམས་ཅད་མཁྱེན་པའི་ཐུགས་ཀྱི་བཅུད་ཕྱུང་བའི། མན་ངག་ཡིན་པར་གཏིང་ནས་ཡིད་ཆེས་བྱའོ། མན་ངག་དེ་ལ་ནི་རྡོ་རྗེ་འཆང་བློ་བཟང་ཆོས་ཀྱི་རྒྱལ་མཚན་དང་རང་ཉིད་ཀྱང་བསྔགས་པ་ཆེན་པོ་མཛད་དེ།

ཉོན་མོངས་མ་ལུས་སེལ་བའི་སྒྲོན་མེ་དང། ཇི་སྟེ་ཇི་སྟེ་འདོད་པའི་དགེ་ལེགས་ནི་མཐའ་དག་མྱུར་དུ་འགུགས་པའི་ལྕགས་ཀྱུའང་ཡིན་ཞེས་མདོ་སྔགས་ཐམས་ཅད་ཀྱི་གནད་བསྡུས་པ་ཡིན་པ་དང་དེ་ཡི་གནད་ཤེས་ནས་ཉམས་སུ་བླངས་ན་མདོ་སྔགས་ཀྱི་ལམ་ཐམས་ཅད་ཉམས་སུ་བླངས་རུང་གྲུབ་པ་དང་མྱུར་བ་ལས་ཀྱང་ཆེས་མྱུར་བ་སངས་རྒྱས་ཀྱི་སར་འཁྲིད་པའི་ཐབས་མཆོག་ཡིན་པར་གསུངས་པ་ལྟར་རོ། དེ་ལྟ་བུའི་ལམ་གྱི་རིམ་པ་ལ་ཐ་ན་སྨོན་ལམ་ཙམ་ཞིག་ཀྱང་འབད་དགོས་པ་ནི་བཤད་རྒྱུད་རྡོ་རྗེ་ཕྲེང་བ་ལས། རྣལ་འབྱོར་པས་ནི་དེ་ལ་འབད་ཞེས་དང། འདུས་པ་ཡེ་ཤེས་ཞབས་ལུགས་ཀྱི་གཞུང། འཇམ་དཔལ་ཞལ་ལུང་ལས་ཀྱང་མཆོག་གི་དེ་ཉིད། མཆོག་གི་དེ་ཉིད་རབ་གསང་གསང་སྨོན་ལམ་གྱིས་ཀྱང་ཐ་ན་འགྲུབ་པ་ལ་ནི་ཤེས་བརྟན་པས་ཞེས་སོགས་སོ། ལམ་ཡོངས་རྫོགས་དེ་དག་ལ་སློབ་པའི་ཚེ་ལམ་འོག་མ་འོག་མ་ཉམས་སུ་ལེན་པའི་ཚེ་གོང་མ་གོང་མ་རྣམས་ལ་ཐོབ་འདོད་ཆེར་འགྲོ་བ་ཞིག་དང་གོང་མ་གོང་མ་ཉན་པའི་ཚེ་འོག་མ་ལ་སྒྲུབ་འདོད་ཆེར་འགྲོ་བ་ཞིག་དགོས་སོ། གཞན་ཡང་དེ་ཉམས་སུ་ལེན་པའི་ཚེ་ན་བཀའ་གདམས་བློ་སྦྱོང་ལས་བརྟག་དཔྱད་གཉིས་ཀྱིས་ཐར་བར་བྱ། ཉོན་མོངས་གང་ཆེ་སྔོན་ལ་སྦྱང། བཀའ་གདམས་བློ་སྦྱོང་ལས་བརྟག་དཔྱད་གཉིས་ཀྱིས་ཐར་བར་བྱ། ཡང་ཡང་བརྟགས་ནས་ཉམས་སུ་ལེན་དགོས་ཤིང། དེ་ཡང་བཤེས་གཉེན་ལ། གུས་པ་ཆུང་བར་སྣང་ན་ལེགས་ཚོགས་ཀྱི་རྩ་བ་ཆད་པས་རྣལ་འབྱོར་ལ་འབད་ཁུལ་བྱས་ཀྱང་ས་ཆོད་མི་འབྱུང་བས། ཡོན་ཏན་དང་བཀའ་དྲིན་དྲན་པའི་སྒོ་ནས་གསོལ་འདེབས་ཤུགས་དྲག་ཏུ་བྱ་ཞིང་བླ་མའི་རྣལ་འབྱོར་ཉིད་ལ་རྩལ་དུ་བཏོན། བར་དུ་ལམ་ཡོངས་སུ་རྫོགས་པ་ལ་དགོངས་ཏེ་བཀོད་ལ་ནི་བར་ཆད་ག་རེ་ཡོང་གི་འདུག་བརྟག་དགོས་རེད། བཤེས་གཉེན་ལ་གུས་པ་ཆུང་དྲགས་འགྲོ་གི་འདུག་ན་ནི་བླ་མའི་རྣལ་འབྱོར་ལ་རྩལ་དུ་བཏོན་བྱས་ནས་བཤེས་གཉེན་ལ་ནི་གུས་པ་ཆེར་གཏོང་དགོས་རེད། ཡང་གཉེན་ཉེ་དུ་སོགས་དང་ཡོད་སོགས་གྲལ་རུས། གྲུ་ཆད་བཟའ་བཏུང་སོགས་ལ་ཆགས་ཞེན་གྱིས་ཟས། ཚེ་འདིའི་སྣང་ཤས་ལ་དལ་འབྱོར་དང་མི་རྟག་པ། སྣང་ཤས་ཆེ་ན་དལ་འབྱོར་དང་མི་རྟག་པ་སྒོམ་པ་ལ་གཙོ་བོར་འབད་ནས་ཚེ་འདིའི་སྣང་ཤས་ཟིལ་གྱིས་གནོན་ཅི་ཐུབ་བྱ་དགོས་ཏེ། ཧཱུྃ་ཐུགས་སུ་བསྐྱེད་ནས་གཉེན་ཉེ་དུ་ལ་སོགས་པ། དེ་འདྲ་ཡི། ཚེ་འདི་སྣང་གི་བྱ་བ་བྱེད་ཀྱི་འདུག་ན་ནི། འཆི་བ་མི་རྟག་པ་སྒོམ་བྱས་ནས་འདི་སྣང་གི་ཞེན་པ་ལོག་པ་ཅིག་དགོས་རེད། ཚེ་འདི་ཡི་སྣང་ཤས་ཀྱི་དབང་དུ་སོང་ན་ཕྱི་མ་མི་དྲན་པས་ཆོས་བྱ་འདོད་རྣམ་དག་མི་འབྱུང། དད་པ་ཁ་ཞེ་མེད་པར་མི་བྱེད། སྐྱབས་གནས་ལ་བློ་ལིངས་བསྐྱུར་མི་ཡོང། ལས་རྒྱུ་འབྲས་ཀྱི་སྤང་བླང་ཞེ་ཐག་པ་ནས་བྱེད་པར་མི་འོང་བས། ཡོན་ཏན་གོང་མ་ཡང་སྐྱེ་ཐབས་མེད་དོ། དེ་དག་གི་སྐབས་སུ་ཡང། དམིགས་སྐོར་གོང་མ་རྣམས་ཀྱང་བློས་མི་འདོར་བར་མ་མཐའ་ཡང། ཡིག་བཤར་ཙམ་གྱི་སྒོ་ནས་བག་ཆགས་ཅི་ཐེབས་དང་རྒྱུད་ལ་མྱུར་དུ་སྐྱེ་བའི་སྨོན་ལམ་རེ་རེ། ངེས་པར་བྱ་དགོས་སོ། དེའི་ཚུལ་ནི་དམིགས་སྐོར་གོང་མ་ཐམས་ཅད་ལ་རྒྱུད་ལ་སྦྱར་ནས་ཉམས་སུ་ལེན་པའི་ཚེ་ན་སྤྱོད་ཡུལ་ཇི་ལྟར་སྐྱོང་བ་དང་དེ་ཚོ་དེ་དག་གི་ཚེ་གེགས་སེལ་བོགས་འདོན་ཇི་ལྟར་བྱ་དགོས་པ་སོགས་ལ། བྱ་དགོས་པ་སོགས་ལམ་ལྟར་སྣང་དང་ཕྱོགས་རེར་མ་ལྷུང་བ། ལམ་ལྟར་སྣང་ཟེར་དེ་ཕྱིན་ཅི་ལོག་ཚུར་ལམ་དེ་འདྲ་ལ་ལམ་ལྟར་སྣང་ཟེར། ཕྱོགས་རེ་ཟེར་དེ་ཡང་དག་པའི། ལམ་ཆ་ཁ་ཤས་ཁ་ཤས་ཡོད་ཀྱི་ཁ་ཤས་ཁ་ཤས་མེད་ཀྱི་དེ་འདྲ་མ་ལྷུང་བ་ཅིག་དགོས། ལམ་ཡོངས་སུ་རྫོགས་པ་ལ་སྦྱར་ནས་ཉམས་སུ་ལེན་པ་ལ་གལ་ཆེ་ཞིང་དགོས་པ་ཆེ་བའི་གནད་ཀྱི་དོན། མང་དུ་ཡོད་དེ་ཞིབ་པར་དགེ་བའི་བཤེས་གཉེན་གྱི་ཞལ་ལས་ཤེས་པར་བྱའོ། དེ་ལྟ་བུའི་ཚུལ་གྱིས་ལམ་གྱི་ལུས་ཡོངས་སུ་རྫོགས་པ་བླ་མ་ལྷ་ཡི་རྣལ་འབྱོར་དེ་ལ། རབ་ཆིག་དྲིལ་དུ་བྱས་ནས་ཐུན་བཞིའམ་དྲུག་ཏུ་སྐྱོང། ཐུན་བཞི་ཉི་མ་རེ་ལ་ཐུན་བཞི་བཞི་བྱས་ནས་བསྐྱངས། དེ་ལས་ལྷག་བྱེད་པ་ཡིན་ན་ཐུན་དྲུག་ཏུ་བྱས་ཤིང་བསྐྱངས། མ་མཐའ་ཡང་ཐུན་གཅིག་ཏུ་བྱས་ཏེ་ཡིད་འགྱུར་གྱི་མྱོང་བ་འདོན་པར་བྱེད་པ་ནི་དལ་འབྱོར་གྱི་རྟེན་ལ་སྙིང་པོ་ལེན་པའི་ཐབས་མཆོག་ཏུ་གྱུར་པ་ཡིན་ནམ་ཟེར། མ་མཐའ་མ་མཐའ་ཉི་མ་རེ་ལ་ཐུན་རེ་རེ་རེ་སྐྱོང་དགོས་རེད་ཟེར། དེ་ལྟར་དགའ་ལྡན་སྙན་བརྒྱུད་ཀྱི་བསྟན་པ་རིན་པོ་ཆེ་རང་གིས་ཉམས་སུ་བླངས་ཏེ་སྐལ་བ་དང་ལྡན་པ་གཞན་ལ་ཡང་རྒྱ་ཆེར་སྤེལ་བར་བྱའོ། རང་བྱུང་ཤེས་རྣམས་བདག་མེད།

རང་བཞིན་ལྷ་དང་ལྷ་མོ་ཡི་རྣམ་རོལ་དུ་བལྟ་བ་སོགས། བསྐྱེད་རྫོགས་ཟུང་འབྲེལ་གྱི་རྣལ་འབྱོར་དང། ལམ་གྱི་རིམ་པ་ཐེག་པ་ཆེན་པོའི་བློ་སྦྱོང་གི་གནད་ཡོངས་སུ་རྫོགས་པ་ལ་བློ་སྦྱོང་བ་རྣམས་ཡ་མ་བྲལ་བའི་ཉམས་ལེན་ལ་བརྩོན་པར་བྱ་ཞེས་ཡོངས་སུ་རྫོགས་པ་ལ་དགེ་བ་རྣམས་བཟང་པོ་སྤྱོད་པ་ལ་སོགས་པའི་སྨོན་ལམ་གྱིས་རྒྱས་འདེབས་ཤིང་མདོར་བསྡུ་ན་དེ་ལྟར་བགྱིས་པའི་རྣམ་དཀར་དགེ་བ་ཡང་དུས་གསུམ་བདེ་གཤེགས་སྲས་བཅས་ཐམས་ཅད་ཀྱི་མཛད་པ་སྨོན་ལམ་མ་ལུས་འགྲུབ་པ་སོགས་ལུང་རྟོགས་དམ་ཆོས་འཛིན་པའི་རྒྱུ་རུ

སྐྱེས་པ་སངས་ཀྱིས་ལེགས་པར་གྱེས་ནས། དེ་ནས་ས་འཛིན་དབང་པོས་བསྲུབས་པ་ལས་སྔོན་མེད་ལེགས་བཤད་བདུད་རྩིའི་ཀ་ལ་ཤ་ཟེར། ཀ་ལ་ཤ་ཟེར་དེ་བུམ་པ་ལ་ཟེར་རེད་བ། འོ་དེ་ནས་སྔོན་མེད་པའི་ལེགས་པར་བཤད་པའི་བདུད་རྩི་གི་བུམ་པ་དེ་ཟེར། སྐལ་བཟང་ལེགས་བཀྲིའི་ཚོགས་ཀྱི་ཉེར་འཚོར་འགྲུབ་ཟེར། འོ་དེ་སྐལ་བ་བཟང་པོ་གིས་ནི། ལེགས་པར་བཀྲི་བའི་ཚོགས་ཀྱི་ཉེ་བར་འཚོ་བ་དེ་སྒྲུབ་ཐུབ་ཀྱི་རེད་ཟེར། གང་དེའི་སྐུ་དེ་སློབ་མ་མཐའ་དག་གི་སྙིང་མུན་མ་ལུས་སེལ་བའི་སྒྲོན་མེ་དང་ཅི་སྟེ་ཅི་སྟེ་བཟླས་པའི་དགེ་ལེགས་ནི་མཐའ་དག་མྱུར་དུ་འགྲུབ་པའི་ལྕགས་ཀྱུའང་ཡིན་ཚུལ་འདིར་འབད་ལས་བྱུང་བའི་དགེ་བའི་ཚོགས། ཟླ་ལྟར་དཀར་བ་གང་ཞིག་ཐོབ་པ་དེ་དགེ་བའི་རྩ་བ་སྟོང་པའི་སྒོ་ནས་བསྐྱེད།

བླ་མ་མཆོད་པ་དེ་འདྲ་ནི་ལ་ནི་ལན་བརྒྱ་ཚང་མ་གཏོང་རྒྱུའི་ཚུལ་ལེན་ཡོད་ཟེར། མདོ་རྒྱུད་དམ་པ་ཡི་མན་ངག་ཇི་ལྟ་བ་བཞིན། བཞིན་དུ་མཚན་སྦྱར། སྦྱར་སླ་བ། དེ་ཡི་གོ་བདེ་བར་ཆོས་གྲྭ་ཆེན་པོ་བཀྲ་ཤིས་ལྷུན་པོ། གཟིམས་ཁང་རྒྱལ་མཚན་མཐོན་པོ་ཡི། རྒྱལ་མཚན་མཐོན་པོ་ཡི་ཡང་ཐོག་ཏུ་སྦྱར་བའོ། བླ་མ་མཆོད་པ་ཚོགས་མཆོད་ཟེར་དེ་ལོངས་ཀྱིས་མ་རློག་ཞིང་མི་འགྱིག་མི་འཇོ་ཁ་ཤས་ལོང་ཐོག་མོ་ཉུང་ཁྱེད་དུ་འདྲ་ཡོང་རྒྱུ་རེད་དེ་མཁས་གྲུབ་སངས་རྒྱས་ཡེ་ཤེས་མཛད་པ་མ་གཏོགས། དེ་མ་རེད་ག་ཤེད་བས་ན། པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་མཛད་པ་མ་རེད་མཁས་གྲུབ་སངས་རྒྱས་ཡེ་ཤེས་རེད་དེ།

བཀའ་ལུང་སྤྱི་བོར་མནོས་ཏེ་རྗེ་ཉིད་ཀྱིས་དགྱེས་བཞིན་རྗེས་སུ་བཟུང་ཞིང་ལམ་བཟང་འདི་ལ་བརྟེན་ནས་གྲུབ་པ་མཆོག་བརྙེས་པའི་བླ་མ་དག་ལས་ཆོས་འདི་ཡི་སྙན་བརྒྱུད་ཀྱི་མན་ངག་ཐོབ་པ་དགེ་སློང་ཡེ་ཤེས་རྒྱལ་མཚན་གྱིས་བླ་མ་དག་ཞལ་ལས་ཐོས་པའི་མན་ངག་ལ་གཞི་བྱས་ནས་གདམས་ངག་དེ་གང་ལས་བཏུས་པའི་རྩ་བའི་ཁུངས། འདུས་པ་རྩ་ཆེན་གྱི་ཡིག་བརྒྱུད་ཟུང་བརྒྱུད་དང་གྲུབ་ཆེན་གྱི་གཞུང་རྣམས་རྗེ་བདག་ཉིད་ཆེན་པོའི་གསུང་རབ་རྣམས་ལ་ཞིབ་ཏུ་བརྟགས་ཏེ་ཡིད་ཆེས་པའི་ཚུལ་དུ།

ཁྲིད་བྱས། ཁོ་རང་ཚོའི་ནག་ཉེས་ནི་དེ་འདྲ་གསུངས་གི་འདུག་དེ་འདྲ་གསུངས་པས་ཡིད་ས་ང་ཡང་བླ་མ་མཆོད་པའི་ཁྲིད་བྱས་བྱུང་ནའང་གསུངས་གསུངས་རེ་མི་བྱེད་དྲན་སོང་ག་རེ་གསུངས་ན་ད་ལྟ་དུས་རྒྱུན་དུ་ང་རང་ཚོ་བླ་མ་མཆོད་པ་དེ་ག་དུས་ཡིན་ནའི། གྲྭ་པ་དང་ཨ་ནེ་དང་གང་ག་བྱས་ཙང་ཉིན་ནས་ཐོག་མར་བླ་མ་མཆོད་པ་དེ་གང་ག་བློ་ལ་བཅུག་རྒྱུ་ཡོད་རེད་བ་བློ་ལ་བཅུག་རྒྱུ་ཡོད་ས་རང་གི་ཉམས་ལེན་ལ་འཇགས་པ་ཡིན་ནའི་དེ་ནས་ཏོག་ཙམ་ལས་སླ་འདྲ་མོ་ཅིག་ཡོང་གོ་རེད་ལས་སླ་འདྲ་མོ་ཅིག།

ད་ལྟ་དེ་གྲྭ་པ་ང་ཚོ་དགོན་པ་དེ་འདྲ་ཡིན་ན། སོ་སོ་ཡི་རང་དབང་རམ་ཅེར་བ། ཡང་མིན་ན་གྲྭ་ས་ཆེན་པོ་འདྲ་དང་དེ་འདྲ་ཡིན་ན་ཕ་མ་ཡི་སློབ་གསོ་དེ། ཕ་མ་ཡི་སློབ་གསོ་དེ་ག་རེ་ཡོད་པ་དེ་དེས་བྱས་ནས་ཨ་ནི་བླ་མ་བཅུ་པོ་བདུན་དེ་གོ་ལའི་བྲོ་བ་ཚ་པོ། ཞེ་བོ་ཅེས་བྲོ་བ་ཚ་པོ། ཨ་ནི་བ་ཚ་པ་ལ་དེ་ཚོ་ཡར་བསྐྱོད་ཡས་ཀྱི་བླ་མའི་མིག་སྔར་དེ་ཚོའི་སྐྱོ་ཡས་མེད་པར་བྱས། ཧ་ནོ་རྗེ་ནི་བས། རྒྱོ་སོ་ལྟ་བུས་སུ་ད་ནི་མི་དེ་འདྲ་འདོན་དེ་ཅི་དེ་འདྲ་ཡོང་གི་རེད་ང་ཚོ་དེ་མ་བཟོ་བ་ཆེད་སོ་སོ་རང་དབང་ཡིས་སུ་ཚ།

ལས་ལྷག་གི་རྗེས་ཀྱི་མ་རེད་ཟེར་ནས་དཔོན་གྱི་དཔའ་འདེད་ཡེ་ཤེས་ཀྱིས་ཞལ་བཞེས་གནང་མ་ཐོག་རེད་ད། སོག་པོ་གིས་བྱས་ཏེ་ལས། བ་དེ་འདྲ་བྱས་པས་ཡེ་ས་ད་ལྟ་ང་རང་ཟེར་བ། འཇིག་དང་ཡིད་ཆེན་པོ་བསྟན་པ་དང་རྗེའི་སྨོན་ལམ་དེ་ཡིན་ན་ཡང་ནས་ཡང་དུ་རྟོགས་དགོས་པ། བསྟན་པ་དང་རྗེས་མ་མཇལ་ཟེར་ཏེ། ད་ག་ཟེ།